ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་ཨི་ཨ་ས་གི་མུན་ལམ་དང་བྷའི་བྷལ་ནང་གི་འགྲོ་སྟངས་དང།

དོན་ལ་མང་པོ་ཆ་བགོས་ཡོད་པ་རེད། མི་མང་རྣམ་པ་ཚོ་འདི་ལས་རིམ་གྱི་ཐོག་ལ་ཁམས་བཟང་པོ་ཡི་གླུ་དང་སྒྲ་སྙན་ཅིག་ཕུལ་ནས་འགོ་ཚུགས་ཀྱི

འདི་འདི་གི་དོན་ལ་ཨོ་རང་འགྲོ་ཁུག་ན་དེ་ནས་དཀོན་མཆོག་གི་ཨོ་རང་ལ་རྒྱབ་སྐྱོར་འབད་དགོས་ཡོད་དོ་ཞེས་དཀོན་མཆོག་གི་འགྲོ་སྟངས་ཀི་ཨོ་རང་རྒྱབ་སྐྱོར་འབད་དགོས་ཡོད་དོ་ཞེས་དཀོན་མཆོག་སྡོད་སྟངས་ཀི་ཨོ་རང་རྒྱབ་སྐྱོར་འབད་དགོས་ཡོད་ཞེས་ད་དེ་སྒྲིག་འཛུགས་དེ་མེན་པ་པས་དེ་ནི་ང་ཡབ་ཡེ་ཤུ་དོན་ལ་འོངས་པ་ཡིན་ང་ཡབ་ཡེ་ཤུ་འགྲོ་སྟངས་ཡིན་ང་སྡོད་སྟངས་ཡིན་སྨྲས་པས་ན

དེ་ནི་དཀོན་མཆོག་གི་འོ་རང་ལ་རྒྱབ་སྐྱོར་འབད་དགོས་ཡོད་དོ་ཞེས་དཀོན་མཆོག་མཉམ་དུ་འགྲོ་ཡི་འགྲོ་བྱེད་ཀྱི་བསམ་བློ་ཡོད་ན་དཀོན་མཆོག་གི་སངས་རྒྱས་ཞིང་ཁམས་ཀྱི་ཐོག་ལ་འགྲོ་ཁུངས་འགྲོ་ཡ་གི་དོན་ལ་འགྲོ་ཁུག་ན་འགྲོ་ཡ་སྨྲ་ན་དེའི་སྒྲིག་འཛུགས་ཅུག་པོ་དེ་འོ་རང་གི་བློ་དེ་བྱོལ་དགོས་ཀྱི་ཡོད་དོ་ཞེས་མེད་མ་སེམས་པ་ན་དཀོན་མཆོག་གི་འོ་རང་ཉིད་འོ་རང་ལ་ཡིད་ཆེས་མི་འབད་ཡོད་དོ་ཞེས་འདི་ཡིད་ཆེས་ཀྱི་ཐོག་ལ་འགྲོ་བའི་སྐབས་ལ་མི་མང་ཚང་མ་དེ་སྔ་ཕྱི་མ་མ་ན་ཁྱེད་ཚོ་མི་མང་ཚང་མ་དེ་རིང་གི་འདི་གི་འགྲོ་སྟངས་དེ་ལ་དེ་རིང་གི་སྒྲིག་འཛུགས་དེ་ལ་ཉན་རོགས་གནང་སྒྲིག་འཛུགས་དེ་ལ་དོན་དག་དེ་ལ་དང་པོ་དེ་ལ་ཁྱེད་ཚོ་གི་གསུང་རོགས་གནང་དེ་གི་ལའི་ལ་ཕེབས་གནང་ཟིན་ང་འདི་དེ་ལ་ཁྱེད་ཚོ་མི་མང་ཚང་མ་ལ་འོར་ཆེ་ཞུ་གི་ཡིན་ནོ་ཅེ་ཡང་སང་ཉིན་འདི་གི་དོན་ལ་འོ་རང་མི་མང་ཚང་མ་ལ་ཡང་ང་བཀའ་སློབ་མང་པོ་མང་པོ་ཁྱེར་ནས་ང་ཁྱེད་ཚོ་གི་བར་ལ་ང་འོང་གི་ཡིན་ནོ་ཅེ་ཡང་སང་ཉིན་ང་འདི་གི་བར་ལ་འོང་གི་སྐབས་ལ་ཁྱེད་ཚོ་མི་མང་ཚང་མས་ང་ལ་རོགས་རམ་གནང་རོགས་གནང་ཡང་སང་ཉིན། དེ་གི་དུས་ཚོད་ལ་དེ་གི་འགྲོ་སྟངས་ལ་རང་ཡང་དུས་ཚོད་སླེབས་དགོས་ཡོད་དོ་ཞེས་དེ་རིང་ཡང་དེ་གི་ཡབ་ཡེ་ཤུ་གི་དོན་དང་དེ་འགྲོ་སྟངས་སྟེ་རེད་ཚང་མ་ཁྱེད་ཚོ་མི་མང་ཚང་མས་གི་ཉན་སྟེར་ཟིན་ང་དེ་ལ་འོར་ཆེ་ཞུ་གི་ཡིན་ནོ་ཞེས་སང་ཉིན་དེ་གི་སྐབས་ལ་ར་ཁྱེད་ཚོ་མི་མང་ཚང་མ་དེ་ལ་ཕེབས་རོགས་གནང

ལ། རེ་ལྡེའུ་ནས་མི་མང་ཚང་མས་ཀྱི་བར་ལ་སེན་ཉུང་གི་ཡོད། རེ་ལྡེའུ་སེང་གེ་འགའི་མི་མང་ཚོ་ཡུལ་དུས་འདི་ནས་ད་གཟོག་གི